གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེ་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་རིག་གནས་གསར་བརྗེ་ཆེན་པོ་ཟེར་བའི་རྒྱ་ནག་དམར་པོའི་ལས་འགུལ་དེའི་སྐབས་བོད་ཀྱི་ལོ་གསར་བཏང་བའི་སྐབས་སུ་དཀའ་ངལ་ཤུགས་ཆེ་འཕྲད་མྱོང་ཡོད་པའི་སྐོར་འདི་གའི་ལས་བྱེད་བདེ་ཆེན་རྒྱ་མཚོ་ལགས་ལྷན་དུ་བགྲོ་གླེང་ཞུ་གི་ཡིན། དེ་ག་འགྲིག་ཅིང་དེ་འདྲ་ནི་འགྲིག་ས་ཀྱང་ཡོད་མ་རེད། ལོ་གསར་རྣམ་པ་ཧ་ལམ་མཐོང་ཡ་མེད་པ་ནི་ཤེས། བོད་དེ་རྒྱ་ནག་གིས་བཙན་བཟུང་བྱས་པའི་རྗེས་ལ་བོད་ཀྱི་ཆོས་དང་རིག་གཞུང་ལ་གཏོར་བཤིག་ཆེ་ཤོས་དེ་ནི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་བདུན་ཅུ་དོན་དྲུག་ལོའི་བར་དུ་ལོ་བཅུའི་རིང་སྤེལ་བའི་རྒྱ་ནག་དམར་པོའི་རིག་གནས་གསར་བརྗེ་ཆེན་པོ་ཟེར་བའི་ལས་འགུལ་དེའི་སྐབས་སུ་བྱུང་ཡོད་པ་དང། བོད་ཀྱི་ལོ་གསར་བཏང་བའི་སྐབས་སུ་ཡང་སྲོལ་རྒྱུན་གྱི་ལོ་གསར་གཏོང་སྲོལ་ཚང་མ་བཀག་འགོག་བྱས་ཡོད་པའི་སྐོར་བདེ་ཆེན་རྒྱ་མཚོ་ལགས་ནས་དྲན་གསོ་གནང་གི་འདུག། ད་རྒྱ་མི་ཡིན་གཅིག་གིས་སྐབས་དེ་དུས

བྱ་བར་སྤེལ་བྱེད་སྔ་མ་ཡིན་དེ་ནས་བྱེད་ཀྱི་ཡོད་རེད། དར་ལྕོག་བཙུགས་ཡས་དེ་ཡི་གེ་ནས་གཙུག་འདི་བྱས་ཏེ་ག་རེད་ཟེར་ན་གཙོ་བོ་གཅིག་ད་དར་ལྕོག་བཙུགས་ནས་གཅིག་ལྷ་གསོལ་བསང་གསོལ་བཏང་ཡས་དེ་བོད་པའི་གཅིག་གོམས་སྲོལ་རེད་རེད་ལ་གཉིས་ནི་ཨ་ནི་དར་ལྕོག་བཙུགས་ཡས་དེ་ཡིན་ན་ད་གང་ལྟར་གསོན་པོར་བསྡད་པའི་མི་ཚོ་ཡིན་ན་ཚེ་རིང་ནད་མེད་ཡོང་ཡས་རེད་དབང་ཐང་རླུང་རྟ་དབང་ཐང་སྐྱེ་ཡས་རེད་ད་ན་ཤེས་མི་མ་ཡིན་གྱི་ཨ་ནི་དགྲ་བགེགས

དེ་ནས་ཡོད་སོ་བྱས་རྗེས་མི་མང་བཅས་ཀྱིས་ད་དར་ལྕོག་འདི་ལ་རྒྱལ་མཚན་རྩེ་མོའི་དཔུང་རྒྱན་པར་བརྒྱབ་སྟེ་མང་ཆེ་གི་དེ་རྒྱག་གི་ཡོད་རེད་ད་དེ་མིན་གཞན་དག་མདོ་ཚིག་དང་ཞུས་པ་ནས་ཤི་རི་མོའི་གཟུགས་ང་རོ་མེད་ཅིག་འབྲུམ་གཉིས་རྩེ་གཅིག་གི་དེ་གཞན་དུས་མདོ་ཚིག་མང་པོ་ཀྱི་དུས་སུ་པར་བརྒྱབ་བཞག་ནས་དོ་བའི་རྩེ་བར་འཛུགས་ཡས་རེད་དེ་འདྲ་བྱེད་ཐུབ་ཅིག་བ་རེད། རེད་ད། བདེ་ཆེན་ལགས་ཀྱིས་ད་ལྟ་ཚེས་གསུམ་གྱི་ལྷ་གསོལ་དང་དེ་ཚོ་གསུང་དུས་ཙམ་པ། དེའི་སྔས་ལ་ཡིན་པས་ན་ད་ཚེས་ད་རྒྱ་མི་མ་སླེབས་གོང་དང་དེའི་སྔོན་ལ་ཡིན་པས་ན་ཚེས་གསུམ་ལ་ཡ་ད་ལྷ་གསོལ་དང། བསང་གི་དྲི་མས་ད་བས་ཏེ་ལྷ་ས་ཡོངས་རྫོགས་ཁེངས་པ་མ་ཟད་པས་ད་ཕྱིས་སུ་ཡང་རྒྱ་མི་སླེབས་ཚར་དུས་རིག་གནས་གསར་བརྗེའི་སྐབས་སུ་དར་ལྕོག་བཙུགས་མ་ཆོག་ཙང་ལ་ཡག་ཐག་གི་ལྷ་ས་ཡོངས་ལ་རྒྱ་མིའི་དར་ཆ་དམར་པོས་ཁེངས་པ་དེ་འདྲས་ཆགས་ཡོད་རེད་དེ་འདྲས་བཤད་སྲོལ་འདུག་ཨ། ད་ཡང་ལོ་གསར་གོང་འོག་ལ་ཡང་དགུ་ཐུག་ཉིན་ཁ་ལ་ཡང་ང་ཚོས་ཁ་སུ་ར་ལྟར་དགུ་ཐུག་འཐུང་ཡག་དང་དང་པོ་གླུད་བརྫངས་ཡག་དང་དེ་འདྲས་ལུགས་སྲོལ་མང་པོ་ཡོད་པ་དེ་ཚོ་སྒང་ཁ་བཀག་ཡོང་དུས་ཙམ་པ་ཨ་ནི་སྐབས་དེ་དུས་བོད་པ་ཚོ་གི་དགུ་ཐུག་གི་དགོང་དག་དེ་ག་རེ་བྱེད་དགོས་རེད། ལྷ་སའི་ནང་ལ་ཆ་བྱས་ན་ཁ་ཤས་ཡིན་ན་སྒོ་ར་ཁ་བྱང་ཡིན་ན་ཁ་ཤས་ཡིན་ན་སྒོ་ར

ད་ཅི་མི་གྲོ་མོ་གོ་ར་ཁ་བསར་བཞིན་ཁ་ཁ་ཁ་ཁ་ཐུག་པ་བསྐོལ་རྗེས་ད་ཧ་མ་གོ་རྗེས་ཐུག་བསྐོལ་རྗེས་དེ་བྱས་རྗེས་དེ་འདྲ་བྱས་རྗེས་ད་མི་མང་པོ་ཞིག་འོ་དེ་བྱས་དེ་འོ་རེད། ད་ལྟ་ལྟ་བུའི་དགུ་ཐུག་ཟེར་དེ་གཙོ་བོ་བསྐོལ་ཡ་དེ་ཡིན་མིན་ལོ་གཅིག་ཡིན་ཞག་མ་སུམ་བརྒྱ་དྲུག་ཅུ་ནང་ལ་ག་འདྲ

བཅུ་དྲུག་ནང་གི་ད་ནད་གཞི་རེད། ད་ག་གནོད་ན་ཚ་ས་ག་རེ་ཡིན་ན་གང་ག་དེ་ཁྱེར་ཤོག་ཅེས་བྱས་སྟབས་སྨོན་ལམ་རྒྱབ་བྱས་ཏེ་དེ་ན་འདི་ད་སྣོད་རྫ་ཁོག་ཆག་ཀྱོག་ཅིག་ནང་འདི་བླུགས་བྱས་ཨ་འདི་མར་ལམ་སུམ་རྩ་ཁ་ཅིག་ལ་གཡུག་ག་འགྲོ་དགོས། འོ་འདི་གཡུག་བྱས་ད་འདི་གང་ཡིན་ཟེར་ན་ད་གླུད་ཕྱིར་བཏང་བའི་སྐད་ཆ་འདི་རེད་ད་མིག་པོ་རེད་དེ་འདྲ་བྱས་རྗེས་འོ་འདི་ཅིག

ཡང་བསམ་བློ་རྙིང་པ་དང་ལམ་ལུགས་རྙིང་པ་བསྐྱར་གསོ་བྱེད་ཀྱི་བྱས་རྗེས་ཞེ་བོ་གཅིག་ད་རྙོག་དྲ་ཆེན་པོ་བྱ་ཡ་རུ་དེ་འདྲའི་བྱས་ནས་རིག་གནས་གསར་བརྗེ་ནང་དེ་འདྲའི་བྱེད་ཕོད་མཁན་རུ་མེད་རུ་བྱེད་མ་ཕོད་དེ་བྱེད་ཁག་ཆེན་པོ་ཡིན་ན་ད་གཟོད་རག་གོ་ཡོད་རེད། དགུ་ཐུག་དགོང་དག་ལ་ཡ་ད་མི་ཚོས་ཐུག་པ་འདི་ཁ་ཁ་ཁ་ཁ་ལ་འཐུངས་པ་མ་གཏོགས་པའི་ད་དགུ་གཏོར་གཏོང་ཡ་ད་ཚོད་མེད་པ་རེད་གསུངས་དགོས་ར།

ཁྱེད་ཀྱི་སྐབས་འདིར་རིག་གནས་གསར་བརྗེ་ཀུན་ཏུ་ལོག། ཡིད་ལྟ་བཅུ་དྲུག་བཅུ་བདུན་ཐལ་ལེ་ཐལ། ལྕགས་ཐག་རྡོ་བཟོ་གསལ་བོ་ཞེ་བོ་ཆེ། ཨ་ནི། ལོ་འདི་བྱིན་རླབས་ཀྱི་སྐབས་དེ་དུས་ད། དར་མ་གཞོན་པ་དར་མའི་སྐབས་སུ་ཡིན་དུས་ཙམ་པ། ད། སྔོན་མ་བོད་ལ་ཡིན་པ་ཡིན་ན། ད་ལོ་གསར་ཟེར་དུས་ཙམ་པ། ད། གཟབ་མཆོར་སྤྲས་ཡག་དུག་ལོག་གསར་པོ་གོན་གོ་ཡག་མ་ཚད་པས། རྒྱན་ཆ་བཞུར་བཞུར་ཅི་ལྟ་གོན་ཡག་ལུགས་སྲོལ་ཡོག་རེད་པ། ཨ་ནི་རིག་གནས་གསར་བརྗེའི་སྐབས་སུ་ད་རྒྱན་ཆ་ནི་གོན་ཆོག་གི་ཡོག་མ་རེད་བོད་པའི་ཕྱུ་པ་ནི་གོན་ཆོག་གི་ཡོག་མ་རེད།

ཆེན་པོ་ཡིན་སྟབས་དགེ་བཤེས་ཐེག་པ་ལགས་སུ་བཅར་ཏེ། ཅིག། བོད་མ་ཤོར་གོང་ལ་ཞི་བ་རིགས་ཁྱད་པར་ཅན་དགེ་བཤེས་ལྷ་རམས་ཀྱི་དང་པོ་དང་པོ་ཅན་དེ་འདྲ་དགེ་བཤེས་ཐེག་པ་ལགས་ཞུས་བྱུང། ད་དུས་ཀྱི་ཁ་ཁར་གསོན་རྩོག་རེ་བཞག་ན་མི་འགྲོ། གསོན་རྩོག་བཞག་ན་འདི་གི་འདྲ་ལྷ་བསྒོམ་ན་ཁ་བསྒོ་བྱེད་དགེ་བཤེས་ཐེག་པ་ལགས་ཁྱོད་ཆེ་དེའི་ཁྲོམ་སྐོར་འཁྲིད་ཀྱི་འདུག་ཅེས་ཁྱབ་བསྒྲགས་རེ་བྱས་རྗེས་ཡང་ད་ཁོ་ན

ནང་གི་ཅིག་ཞོགས་ཀས་གྲོ་ཐུག་འཐུང་དགོས་ན་ཆང་བསྐོལ་བཏུང་ནས་དེ་ཁ་ཁ་འཐུང། ཨ་ནི་དེ་གའི་ནང་པ་རུར་གཅིག་སྟེམ་རིགས་སོ་ཚེས་གཅིག་སྤི་གས་སྔ་ཅིག་སྔ་ཞབས་སུ་ཅི་བྱས་བྱས་ཁ་ཁ་ཁ་ཁ་བཏུག་སུ་བྱས་བྱས་ད་ནང་ལ་ཁ་ཁ་ར་བྱས་བྱས་བསྡད་མ་གཏོགས་བསྟབས་པའི་མངོན་གསལ་དོད་པོ་དེ་བྱེད་ནུས་མཁན་ཧ་ལམ་མེད་པ་ཞིག་རེད།

ད་ཁྱེད་གཞུང་གི་ལས་བྱེད་པ་ཡིན་ན་ད་ཁོ་རང་ཚོས་ཅིག་འབྲས་དང་གྲོ་ཞིབ་ཁ་ལག་བྱེད་བྱེད་ལས་ཁུངས་ལྟོ་ཟ་གི་ཡོད་ཙང་ཁོ་རེད་མ་གཏོགས་མང་ཚོགས་ལ་དམིགས་བསལ་གྱི་འབྲས་དེ་དག་གི་ཁ་ལག་ཡོད་མ་རེད་ཁ་ལག་མེད་ཡིན་ཙང་ལོ་གསར་གི་ཡིན་བྱེད་བྱེད་དམིགས་བསལ་རེད་བྱེད་བྱེད་མང་ཚོགས་མི་རེ་རེ་མི་ཚང་ནང་མི་རེ་རེ་གི་རྒྱ་མ་གཅིག་གི་ཡིན་ནོ། རྒྱ་མ་ཕྱེད་གི་ཡོད་ན་དེ་འདྲར་ཅིག་བཙོང་བྱས་དབང་ཁོག་གཅིག་བར་ཨ་འདི་པས་ན་བོད་ལ་ཤ་མར་དངོས་གནས་བྱས་ན་ད་བོད་ཡིན།

ཅིག་བྱས་དེ་མ་ཤེས་ཡོད་མར་ཤ་མི་གེ་མང་ཚོགས་ལ་དམིགས་བསལ་གྱི་དེ་གས་དཀའ་ལས་གེ་ཡོད་མར་ད་ལས་ས་ག་རེ་ཅིག་མི་སེ་རེ་བྱས་བྱས་ཨ་ལ་མང་ཚོགས་ལ་ཤ་རྒྱ་མ་ཅིག་ཡིན་ན་དེ་འདྲ་ཡོད་གཉིས་གཉིས་ཡིན་ན་ཅིག་ཡོད་བྱས་བྱས་ག་ད་ཅི་ཡིན་ཅིག་ཙུང་བོ། དེ་དང་ཕྱོགས་མཚུངས་ང་ཚོའི་དེ་རིང་གི་ལས་རིམ་ཞུ་མཚམས་ད་ག་བཞག་གི་ཡིན། གཟའ་འཁོར་རྗེས་མར་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན།